ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གི་བ་ནི་ལས་རིམ་ཉི་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐལ་སའི་གི་རྒྱ་དེ

དེ་རིང་གི་ལན་ཚང་མ་རེ་ཌིའོ་ཉན་མཁན་གྱི་མི་མང་གི་རེད། དེའི་རེ་ཌིའོ་ཉན་མཁན་གྱི་མི་མང་ཚང་མའི་གི་བར་དུ་སླེབས་དགོས་ཡོད་པ་རེད། དེའི་རེ་ཌིའོ་གི་ཚོགས་ཀྱི་གསུང་རབ་ནི་ཡང་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡིན་ནོ་རེ་ཞིག་ལ་བཙན་བྱོལ་ར་གནང་རྗེས།

དེ་རིང་གི་འདིའི་ལས་རིམ་གྱི་འགྲོ་སྟངས་ཀྱི་ཐོག་ནས་ང་ཡབ་ཡེ་ཤུ་གི་མདུན་ནས་ཁྱེད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེས། ད་དེ་རིང་གི་འདིའི་ལས་རིམ་འདི་ཡང། ཨེ་ཕེ་སི། ལེའུ་བཞི་པའི་གི་ནང་གི་འགྲོ་སྟངས་འདི་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་གི་ཡིན་ནོ་ཞེས། དེ་ཡི་ཕྱིར་ང་རང་གཙོ་བོ་འདིས་ང་ལ་བཙོན་པ་ཡིན་པས་ཁྱོད་ཅག་ལ་བསླབ་བྱ་དེ་གཏོང་ངོ། ཁོང་གིས་ཁྱེད་རྣམས་ལ་འབོད་པའི་གི་དོན་དང་མཐུན་པར་སྤྱོད་པའི་གི་ཡང་སྤྱོད་ཤིང། སྤྱོད་ཤིག། ཀུན་ལ་ང་རྒྱལ་མེད་པར་དུལ་ཞིང། ངང་རིང་བའི་གི་སྒོ་ནས་གཅིག་གིས་གཅིག་བྱམས་པའི་གི་ངང་ནས་བཟོད་པར་དེ་བྱས་ཏེ། འདུམ་པའི་གི་འཆིང་བའི་གི་སྒོ་ནས་སེམས་ཉིད་མཐུན་ཞིང་གནས་པ་ལ་བརྩོན་པར་བྱས་ཤིང། འབོད་པའི་གི་རེ་བ་གཅིག་གི་ཕྱིར་བོས་པ་ཡིན་པ་ལྟར་ལུས་གཅིག་དང་སེམས་ཉིད་གཅིག་གཙོ་བོ་གཅིག་དད་པ་གཅིག་ཁྲུས་གཅིག་ཐམས་ཅད་ཀྱི་ཡབ་དང་དཀོན་མཆོག་གཅིག། ཁྱོད་ཐམས་ཅད་ཀྱི། སྟེང་ནས་བཞུགས། ཐམས་ཅད་དུ་བརྒྱུད་དེ་གཤེགས། ཐམས་ཅད་ཀྱི་ནང་ནས་བཞུགས་པ་ལགས་སོ། ངེད་རྣམས་ནི་ནང་ནས། རེ་རེ་ལ་མ་ཤི་ཀ་ཡི་གནང་སྦྱིན་གྱི་ཡི་ཚོད་བཞིན་དུ་བཀའ་དྲིན་གནང་བ་ཡིན། དེ་ཡི་ཕྱིར་ཁོང་གིས་འདི་སྐད་དུ་ཁོང་ཡང། ཡར་གཤེགས་ཏེ་བཙོན་པ། བཙོན་པར་ཁྲིད་མི་རྣམས་ལ་གནང་སྦྱིན་རྣམས་སྦྱིན་པར་མཛད། ཞེས་བཞུགས་སོ། ཁོང་ཡར་གཤེགས་གསུངས་པ་འདི་ནི་སྔར་ས་ཡི་ནང་ནས་ཐམས་ཅད་ཀྱི་འོག་ལ་ཡོད་པའི་གི་ནང། གནས་རྣམས་ལ་ཡང་བབས་པའི་གི་དོན་མ་ཡིན་ནམ། མར་བབ་སྟེ་དེ་ཚང་མ་ལ་ཁྱབ་པར་བྱེད་པའི་གི་ཕྱིར་མཐོ་རིས་ཐམས་ཅད་ཀྱི་གོང་དུ་ཕེབས་པ་འདི་རང་ལགས་སོ། ཁོ་རང་གིས་ཁ་ཅིག་མི་སྣ་དང་ཁ་ཅིག་ལུང་སྟོན་པ་དང་ཁ་ཅིག་ཕྲིན་བཟང་སྒྲོག་པ་པོ་དང་ཁ་ཅིག་ཇོ་བོ་དང་སྟོན་པ་ཞེ་དུ་གནས་ཏེ་དམ་པ་རྣམས་ལས་ཚན་གྱི་ལས་བྱེད་ཅིང་མ་ཤི་ཀ་ཡི་ལུང་སྐུ་ལུས། དགོས་པའི་གི་ཆེད་དུ་ཕུན་སུམ་ཚོགས་པར་མཛད་པའི་གི་ཕྱིར་རོ། མཐར་ང་ཚོ་ཐམས་ཅད་དད་པ་དང་དཀོན་མཆོག་གི་སྲས་རྟོགས་པ་ལ་གཅིག་ཏུ་གྱུར་ཏེ། སྐྱེས་པ་ནར་སོན་པ། མཱ་ཤི་ཀའི་ཁྱབ་ཚད་དུ་འབྱུང་བའི་གི་ཕྱིར་རོ། ད་ཕྱིན་ཆད་ངེད་བྱིས་པ་མ་ཡིན་པར་བསྟན་པ་སྣ་ཚོགས་ཀྱི་རླུང་དང། མི་རྣམས་ཀྱི་ཟོལ་ཟོག་དང་གཞན་གྱི་ལྷུང་བར་བྱེད་པའི་གི་ལུས་རྟེན་རྣམས་ཀྱིས་དེད་པར་མི་འགྱུར་གྱི། བྱམས་པའི་གི་ངང་ལ་བདེན་པ་ཟེར་ཞིང་རྣམ་པ་ཐམས་ཅད་དུ་མ་ཤི་ཀ་དབུ་ཡིན་པ་འདི་ཡི་ཆོས་སུ་སྐྱེ་བར་དགོས། དབུ་དེ་ནས་ལུས་མ་ཚང་པ་བསྒྲིགས་ཤིང་སྦྱར་ཏེ། ཕན་ཚུན་རོགས་བྱེད་པའི་གི་འབྲེལ།

བཞིན་དུ་ཁྱེད་ཅག་མ་གྲུབ་མ་འགྲུལ་ཅིག། ཁྱེད་མ་ཤི་ཀ་ལ་བརྟེན་ཏེ་དེ་ལྟར་བསླབས་པ་མ་ཡིན། གལ་ཏེ་ཁྱེད་ཅག་ཁོང་གི་ཆོས་ཐོས་ཤིང་ཁོང་གི་ངང་ནས་བསླབ་བྱ་ཐོབ་སྟེ་ཡེ་ཤུ་ཡི་ནང་ནས་བདེན་པ་ཉིད་ཡིན་པ་འདི་བསླབས་པ་ཡིན་ན་དེ་ལྟར་རོ། ཁྱོད་རྣམས་ཀྱི་སྔོན་གྱི་སྤྱོད་པ་ལ་བལྟས་ཏེ་གང་ཟག་བཅས་རྙིང་མ་རྙིང་པ། ཟོལ་ཟོག་གི་འདོད་པས་འཇིག་པར་འགྱུར་བ་དེ། ཕུད་དེ། བློ་ཡི་སེམས་ཉིད་གསར་དུ་གྱུར་ཅིག། གང་ཟག་གསར་པ་དཀོན་མཆོག་དང་མཚུངས་པར་བདེན་པ་ཉིད་ཀྱི་དག་པ་དང་དྲང་བ་ཉིད་དུ། བཀོད་པ་འདི་གྱོན་པར་དགོས་སོ། དེ་ཡི་ཕྱིར་ང་ཚོ་རང་གི་ནང་ལ་ཕན་ཚུན་གྱི་ཡན་ལག་ཡིན་པའི་གི་ཁྱོད་རྣམས་ལ་རྫུན་གཏམ་སྤོངས་ལ་གཅིག་གིས་གཅིག་ལ་བདེན་པའི་གི་གཏམ་སྨྲས་ཤིག་ཁྲོ་ལ་སྡིག་པ་མ་བྱེད། ཁྱོད་ཀྱི་ཁྲོ་བ་ལ་ཉི་མ་ནུབ་པར་མ་མ་འཇུག་ཅིག། བདུད་ལ་གླགས་ཀྱང་མ་གཏོང་ཞིག། རྐུན་མས

ཕན་པའི་གི་གཏམ་སྨྲོས་ཤིང། ཁྱོད་ཚོ་གྲོལ་བའི་གི་ཉིན་མོ་ཡི་བར་དུ་དཀོན་མཆོག་གི་དམ་པའི་གི་ཐུགས་ཉིད་ཀྱི་ཕྱག་རྒྱས་བསྡམས་པ་ཡིན་པས་ཁྱོད་ཀྱི་ཐུགས་སྐྱོ་བར་མ་བྱེད་ཅིག། ཚིག་རྩུབ་དང། ཞེ་སྡང་དང་ཁྲོ་བ་དང་ཀུ་སྒྲ་དང་སྨད་སྒྲ་དང། ངན་སེམས་ཐམས་ཅད་ཁྱོད་ཅག་གི་ནང་ནས།

ད་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཡི་སང་ཉིན་ཡང་འདི་གའི་དུས་ཚོད་ལ་ཡར་བ་ཡེ་ཤུ་གི་འགྲོ་སྟངས་དང་ཅི་ཚང་གོ་འཁྱེར་ནས་ང་ཁྱོད་ཚོ་མི་མང་ཚང་མའི་བར་ལ་འོང་གི་ཡིན་ནོ་ཐུགས་རྗེ་ཆེ་ཨ་ས་གའི་བར་ནས་རི་གྲོ་ཚོགས་པའི་གི་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ་ཞེས་བཀྲ་ཤིས་བདེ་ལེགས་ཨ་མེན།

ཡིབ་པ་ཡིན། ཁོང་གིས་གསུངས་པ་ཁྱོད་ལ་སུས་དམར་ཧྲེང་ཡོད་པར་བསྟན། ཁྱོད་ལ་མ་མ་ཟ་ཟེར་བའི་གི་ཤིང་ཏོག་བཟས་སམ། ཨ་དམ་གྱིས་ཞུས་པ། ཁྱེད་ཀྱིས་ང་ལ་གྲོགས་སུ་བུད་མེད་གནང་སྟེ། མོས་ང་ལ་ཤིང་ཏོག་སྟེར་ནས་བཟས་པ་ཡིན། བླ་ན་མེད་པའི་དཀོན་མཆོག་གིས་བུ་བུད་མེད་ལ་གང་ཡི། ཆེད་དུ་ལས་ཀ་འདི་བྱས་པ་ཡིན། སྦྲུལ་གྱིས་བསླུས་ནས་བཟས་པ་ཡིན། དེ་ནས་བླ་ན་མེད་པའི་དཀོན་མཆོག་གིས་སྦྲུལ་ལ་ཁྱོད་ཀྱིས་ལས་འདི་བྱས་པའི་གི་སེམས་ཅན་ཚང་མའི་གི་དཀྱིལ་ནས་ཁྱོད་ལུས་ཡིན། ལྟོ་བས་འགྲུལ་ཞིང་ནམ་འཚོ་བའི་བར་ཐལ་བ་ཟ་བར་འགྱུར་ཅིག། ཁྱེད་བུད་མེད་བར་ནས་དང་ན་ཚ་ཡོང་བ་དང་ཁྱེད་ཀྱི་རྒྱུད་འདི་ཡི་རྒྱུད་ཀྱི་བར་ནས་རྗེན་པར་འཇུག་ཞུ་བ་རེད། ཁྱེད་ཁྱེད་ཀྱི་མགོ་བོ་ལེར་གི་རེད། ཁྱེད་ཀྱིས་ཁོ་ཡི་རྟིང་པ་ལ་སོ་རྒྱབ་པའི་བཀའ་གནང་ངོ། སྡིག་པ་བྱས་པའི། རྐྱེན་གྱིས་ཁོང་གིས་གསུངས་པ། བུད་མེད་ལ་ཁྱེད་སྡུག་བསྔལ་མང་པོ་མྱོང་བ་དང་མ་ཟད། ཕྲུ་གུ་སྐྱེས་པའི་སྐབས་ལ་ཡང་སྐྱེ་ཟུག་མང་པོ་མྱོང་དགོས་པ་དང་ཁྱེད་རང་གི་དབང་ཆ་ནི་ཁྱོ་ག་ཡིས་བྱེད་ཀྱི་རེད། ཁྱེད་ཀྱི་སྐྱེས་དམན་གྱི་ཁ་ལ་ཉན་ནས་ངས་ཤིང་ཏོག་མ། མ་བཟའ་ལབ་ཀྱང་བཟས་པས་ཁྱོད་དམོད་པར་བྱ། སྡུག་བསྔལ་གྱི་ནང་བཞིན་ཡོང་པའི་བར་དུ། ཟོས་ཤིག་ཚེར་མ་དང་ཟེར་བས་ཁྱོད་ཀྱི་ཕྱིར་སྐྱེ་བ་གི་ཞིང་ལས་ངོ་ཤེས་མཛོད། ཁྱོད་ས་རུ་ཕྱིར་མ་ལོག་པར་དུ་འདོད་པ་ཐལ་བར་ཁྱད་པར་བཟོས་ཤིང་ཁྱོད་ས་ནས། ཐོན་ཏེ་ཐལ་བ་ཡིན་པས་ཐལ་བ་ལ་ལྡོག་པར་གྱུར་ཅིག་གསུངས་པ་རེད། ཨ་དམ་དང་སྐྱེ་དམན་ལ་པགས་པའི་གོས་བསྐོན་པ་དང་བླ་ན་མེད་པའི་དཀོན་མཆོག་གིས་བཟང་པོ་དང། ངན་པ་ཤེས་ནས་ང་ཚོ་དང་འདྲ་བར་གྱུར་པའི། ད་ལག་པ་བརྐྱངས་ནས་སྲོག་གི་ལས་ནས་བླངས་ཏེ་བཟས་ནས་རྒྱུན་ཆད་མེད་པར་འཚོ་བར་མ་ཡོང་ཅིག། སྡིག་པ་བྱས་པའི་འབྲས་བུ་ནི་མི་ནི་ས་ནས་ཡོང་པའི་ས་ལ་བབ་བླ་ན་མེད་པའི་དཀོན་མཆོག་གིས་ཁོ་ཨེ་དེན་ཡུལ་གྱི་ལྡུམ་ར་ཡི་ནང་ནས།

བཞིན་དང། གི་ལས་རིམ་ལ། མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།